དེང་སྐབས་བལ་ཡུལ་གྱི་ཁྱིམ་མཚེས་ཡུལ་གྲུ་རྒྱ་དཀར་ནག་གཉིས་ཀས་བལ་ཡུལ་ནང་དཔལ་འབྱོར་དང་ཆབ་སྲིད་གཉིས་ཀའི་ཐད་ཤུགས་རྐྱེན་ཆེན་པོ་སྐྲུན་ཐབས་བྱེད་ཀྱི་ཡོད་པའི་དུས་དེར་དེ་རིང་གཟའ་ཕུར་བུའི་ཉིན་མོ་བལ་ཡུལ་གྱི་སྲིད་བློན་སྐུ་ཞབས Pushpa Kamal Dahal དང་རྒྱ་གར་གྱི་སྲིད་བློན་སྐུ་ཞབས Narendra Modi རྣམ་གཉིས་དབར་མཇལ་འཕྲད་གྲོས་མོལ་བྱུང་ཡོད་པའི་གནས་ཚུལ་ཐོན་ཞག་དེ་ཡང་མཇལ་འཕྲད་འདི་ནི་སྐུ་ཞབས Dahal གྱིས་ན་ནིང་སྤྱི་ཟླ་བཅུ་གཉིས་པའི་ནང་བལ་ཡུལ་གྱི་སྲིད་བློན་གྱི་མཛད་འགན་བཞེས་པའི་རྗེས་སུ་ཕྱི་རྒྱལ་ཡུལ་གྲུ་ཁག་གི་ནང་ནས་རྒྱལ་དོན་འཚམས་འདྲི་དང་པོ་དེ་རྒྱ་གར་ལ་ཕེབས་ཡོད་པ་རེད། ད་ལན་རྒྱ་གར་ནང་ཉི་མ་བཞིའི་རིང་གི་འཚམས་གཟིགས་འདིའི་སྐབས་རྒྱ་གར་གྱི་རྒྱལ་ས་ལྡི་ལི་ནང་སྲིད་བློན་མོ་དྷི་མཆོག་དང་མཇལ་འཕྲད་གྲོས་མོལ་བྱུང་ཡོད་པ་དེའི་ཁར་དབུ་ཁྲིད་རྣམ་གཉིས་ཀྱིས་དྲ་ཐོག་ནས་འཛུགས་སྐྲུན་ལས་གཞི་ཆེ་བ་ཁག་ཅིག་དབུ་འབྱེད་གནང་ཡོད་པ་རེད། ལས་འཆར་དེ་དག་ནང་ཕྱོགས་གཉིས་བར་དོས་སྐྱེལ་རི་ལི་ལྕགས་ལམ་འཛུགས་རྒྱུ་དང་ས་མཚམས་ས་ཁུལ་དུ་འགག་སྒོ་ཁག་གཉིས་འཛུགས་རྒྱུས་གཙོས་པའི་ལས་འཆར་ཁག་ཅིག་སྤེལ་དགོས་ཐད་གྲོས་མཐུན་ཁག་ཅིག་ལ་ས་རྟགས་བཀོད་ཡོད་པ་སོགས་དོན་འབྲས་ཡག་པོ་བྱུང་ཡོད་འདུག་མཇལ་འཕྲད་གྲུབ་པའི་རྗེས་སུ་གསར་འགོད་གསལ་བསྒྲགས་སྤེལ་བའི་སྐབས་སུ་སྲིད་བློན་མོ་དི་མཆོག་གིས་རྒྱ་གར་དང་བལ་ཡུལ་གཉིས་ཀྱི་བར་ས་མཚམས་ས་ཁུལ་གྱི་རྙོག་དྲ་དང། མི་མཐུན་པའི་གནས་ཚུལ་ཁག་ཞི་ཐབས་བྱས་ཏེ་རྒྱལ་ཁབ་གཉིས་ཀྱི་དབར་གནའ་སྔ་མོ་ནས་ཡོད་པའི་འབྲེལ་བ་དེ་དག་རི་བོ་ཧི་མ་ལ་ཡའི་མཐོ་ཚད་ལྟ་བུར་བསྒྱུར་རྒྱུ་ཡིན་ཞེས་གསུངས་ཡོད་པ་རེད། བལ་ཡུལ་གྱི་སྲིད་བློན་སྐུ་ཞབས Pushpa Kamal Dahal གྱིས་མཇལ་འཕྲད་འདི་ཐོག་ནས་ཡུལ་གྲུ་གཉིས་ཀྱི་དབར་ད་ལྟ་ཡོད་བཞིན་པའི་ལས་འཆར་ཁག་དང་མ་འོངས་པའི་འཛུགས་སྐྲུན་ལས་འཆར་ཁག་ཅིག་གི་ཐོག་གོ་བསྡུར་ལྷུག་པོ་བྱུང་སོང་ལ་ད་དུང་མ་འོངས་པར་ནུས་ཤུགས་ཚོང་འགྲེམ་བྱ་རྒྱུ་དང། མི་དམངས་ཕན་ཚུན་དབར་འབྲེལ་བ་བཟང་དུ་གཏོང་དགོས་ཐད་བཀའ་མོལ་མུ་མཐུད་ནས་ཞུ་རྒྱུ་ཡིན་ཞེས་གསུངས་ཡོད་པ་རེད། སྤྱིར་བཏང་བལ་པོའི་ཡུལ་དེ་ཕྱོགས་གསུམ་ནས་རྒྱ་གར་དང་ས་མཚམས་འཁེལ་གྱི་ཡོད་པ་དེ་ཁར་ཆོས་དང་རིག་གཞུང་གོམས་གཤིས་གང་གི་ཐད་ནས་འབྲེལ་བ་ཧ་ཅང་ཉེ་པོ་ཡོད་པ་སོང་ཙང་དེང་སྐབས་ཡང་ཕྱོགས་གཉིས་ཀའི་མི་རིགས་ཚོར་དམིགས་བསལ་ཆོག་མཆན་དང་ཐོངས་མཆན་ལག་ཁྱེར་མི་དགོས་པའི་ཐོག་ནས་ཕན་ཚུན་བསྐྱོད་ཆོག་གི་ཡོད་པ་རེད། འོན་ཀྱང་འདས་པའི་ལོ་ཤས་གོང་ནས་རྒྱ་ནག་གཞུང་གིས་རྒྱུད་གཅིག་ལམ་གཅིག་ཟེར་བའི་ལས་འཆར་དེ་དག་བསྒྲུབ་རྒྱུའི་དམིགས་ཡུལ་ཐོག་ནས་རྒྱ་ནག་གཞུང་གིས་བལ་ཡུལ་ནང་གནམ་ཐང་བརྒྱབ་པ་དང་ལམ་གཞུང་དང་ཆུ་མཛོད་གསར་རྒྱག་བྱས་པ་སོགས་ཀྱི་ཐོག་ནས་བལ་ཡུལ་ནང་ཤུགས་རྐྱེན་ཆེ་རུ་བཏང་ཡོད་པ་དེ་དག་གིས་རྒྱ་གར་དང་བལ་ཡུལ་གཉིས་ཀྱི་འབྲེལ་བར་དོ་ཕོག་བྱུང་ཡོད་པ་རེད། ཉེ་ཆར་བལ་ཡུལ་གྱི་ཕྱི་སྲིད་བློན་ཆེན་སྐུ་ཞབས Narayan Prakash Saud ཡིས་མཉམ་འབྲེལ་གསར་ཤོག་ལ་བཀའ་མོལ་གནང་བའི་སྐབས་སུ། ཕྱོགས་འབྲེལ་སྤང་བའི་ཐོག་ནས་བལ་ཡུལ་གྱི་ཁྱིམ་མཚེས་ཡུལ་གྲུ་རྒྱ་དཀར་ནག་གཉིས་ཀ་དང་འབྲེལ་བ་ཉེ་པོ་བཞག་རྩིས་ཡོད་ཅེས་གསུངས་ཡོད་འདུག་སྤྱིར་བཏང་རྒྱ་གར་གཞུང་གིས་དེ་སྔ་ཕྱི་ལོ་ཉིས་སྟོང་བརྒྱ་མེད་བཅུ་བདུན་ལོར་དམར་ཤོག་ལྟ་འཛིན་པ་ཞིག་བལ་ཡུལ་གྱི་སྲིད་བློན་ལ་འཁོད་པའི་སྐབས་སུ་འདུན་པ་མེད་པའི་རྣམ་འགྱུར་བཏོན་ཡོད་འདུག་ན་ཡང་ན་ནིང་སླར་ཡང་དམར་ཤོག་ལྟ་འཛིན་པ་ཚོས་མནའ་འབྲེལ་སྲིད་གཞུང་དེ་སྣེ་ཁྲིད་བྱས་ཡོད་པ་རེད། སྤྱི་ལོ་ཉིས་སྟོང་བརྒྱ་མེད་བཅོ་ལྔ་ལོར་རྒྱ་གར་གཞུང་གིས་བལ་ཡུལ་གྱི་ལྷོ་ཕྱོགས་ཏཱ་རའི་ཁུལ་དུ་གནས་སྡོད་བྱེད་མཁན་ཚོར་རྒྱབ་སྐྱོར་བྱས་པ་དང། དེའི་རྗེས་རྒྱ་གར་ནས་ཚོང་ལམ་བཀག་པ་དེ་དང་དེ་ནས་སྤྱི་ལོ་ཉིས་སྟོང་བརྒྱ་མེད་ཉི་ཤུ་ཐམ་པའི་ལོར་སྐབས་དེའི་གཞུང་འཛིན་དམར་ཤོག་ཚོགས་པས་བལ་ཡུལ་གྱི་ས་བཀྲ་གསར་བཏོན་བྱས་ཏེ་རྒྱ་གར་ལ་དཀའ་རྙོག་བཟོས་པའི་གནས་སྟངས་དེ་དག་གིས་ཕྱོགས་གཉིས་ཀྱི་འབྲེལ་བའི་བརྒྱུད་རིམ་ལ་དོ་ཕོག་ཆེན་པོ་བྱུང་ཡོད། ཅེས། ད་ཆ་དམར་ཤོག་ཚོགས་པའི་འགོ་ཁྲིད་སྐུ་ཞབས་ཟླ་ཧལ་གྱིས། བལ་ཡུལ་གྱི་སྲིད་བློན་གནང་ཐེངས་གསུམ་པ་དེའི་ཐོག་འཚམས་འདྲི་དང་པོ་དེ་རྒྱ་གར་ལ་ཕེབས་ནས་ཕྱོགས་གཉིས་བར་ཚོང་འབྲེལ་དང་ནུས་ཤུགས་འཛུགས་སྐྲུན་ལས་འཆར་མང་པོའི་ཐོག་གོ་རྟོགས་འཆམ་མཐུན་ཡོད་པའི་ཐོག་ནས་ཤི་ལི་གུ་རི་ཇཱལ་པ་ཕེ་ཀྲོ་ལི་ཡམ་པཱེ་ལཱན་དང་སོ་ན་ལི་འགག་སྒོ་སོགས་སྒོ་འབྱེད་གནང་ཡོད་འདུག། བལ་ཡུལ་གྱི་སྲིད་བློན་སྐུ་ཞབས་ཟླ་ཧར་གྱིས་ལྷོ་ཕྱོགས་ཁྱིམ་མཚེས་ཡུལ་གྲུ་རྒྱ་གར་གྱི་མ་ཧིན་དཱ་ནཱ་གྷར་དང་གོ་དམ་བུ་དཱ་རྒྱལ་སྤྱིའི་གནམ་ཐང་དང་བྷའི་ར་ཧ་ཝ་ལ་སོགས་ས་མཚམས་ས་ཁུལ་དེ་དང་ཉེ་བའི་ས་གནས་དེ་དག་ནང་དུ་ཡང་གནམ་གྲུ་འཕུར་སྐྱོད་དགོས་པའི་རེ་འདུན་འཕར་མ་ཞུས་པ་ཁག་ལ་མོས་མཐུན་རྒྱབ་སྐྱོར་བྱས་པ་དེར་བལ་ཡུལ་གཞུང་གིས་དགའ་བསུ་ཞུ་གི་ཡོད་ཅེས་གསུངས་ཡོད་འདུག་གང་ལྟར་སྲིད་བློན་ཟླ་ཧར་གྱིས་འཚམས་འདྲི་འདིའི་སྐབས་རྒྱ་གར་གྱི་སྲིད་བློན་མོ་དྷི་མཆོག་གིས། ཆེ་བསྟོད་ཀྱི་ཉིན་གུང་གསོལ་སྟོན་བཤམས་པ་སོགས་གནང་སྟེ་ཕྱོགས་གཉིས་ཀྱི་འབྲེལ་བ་དེ་བསྐྱར་གསོ་བྱུང་ཡོད་འདུག